སློབ་སྦྱོང་བྱས་མྱོང་མཁན་དང་ནི་ད་ལྟ་ཡང་ཁོ་རང་གི་བོད་དང་རྒྱ་ནག་གི་ལོ་རྒྱུས་ཐད་ལ་ཡང་འབུམ་རམས་པ་གི་སློབ་སྦྱོང་དར་རྩ་གནང་བཞིན་པ་སྟག་རིག་ཐོགས་མེད་ལགས་གདན་འདྲེན་ཞུས་ཡོད་རྣམ་པ་གཉིས་ལ་ཐོག་མར་བཀྲ་ཤིས་བདེ་ལེགས་འཚམས་འདྲི་ཞུ་གི་ཡིན། བཀྲ་ཤིས་བདེ་ལེགས། ལགས་སོ་བཀྲ་ཤིས་བདེ་ལེགས། ང་ཚོ་དྲི་བ་དང་པོ་དེ་ད་ང་ཚོ་ཏོག་དབྱིབས་ནད་ཡམས་དེ་ག་དུ་ཡིན་ན་རྒྱ་ནག་ཝུ་ཧན་གྲོང་ཁྱེར་ནས་མཆེད་ཕྱིན་པ་རེད་ཟེར་ལབ་ཀྱི་ཡོད་རེད་ཡོངས་གྲགས་ཐོག་ནས་ད་དེ་ལབ་དགོས་ཡ་ད་ཨ་ནི་དེ་ཐོག་ག་རེ་བྱུང་པ་རེད་རྒན་སི་ན་རི་ཅི་ལ་དང་པོ་ཁྱེད་རང་འགོ་བཙུགས་ཡིན། འོ་ལགས་སོ་ཨ་ནི་ཚང་མ་ལ་བཀྲ་ཤིས་བདེ་ལེགས་ཞུ་ཡ་དང་བཅས་ནས་ཨ་ནི་ད་དེ་རིང་དུས་ཚོད་དེ་ང་ཚོ་ཏོག་དབྱིབས། བཅུ་དགུ་པ་དེ་ད་ཐོག་མར་རྒྱ་ནག་ནས་དེ་ནས་འཛམ་བུ་གླིང་ཁྱོན་ཡོངས་ལ་ཕྱིན་ནས་ད་ལོ་གསུམ་འཁོར་བའི་དུས་ཚོད་སྐབས་ཤིག་ཆགས་བསྡད་ཡོད་རེད། དུས་འདི་ག་ལ་དེའི་ཐོག་ལ་ད་ལྟ་ཁ་བའི་དོ་ར་གི་ལེ་ཚན་གི་ཐོག་ནས་ད་དེ་གར་ཕྱོགས་བསྡོམས་གྲགས་ཅན་དུར་བྱའི་བགྲོ་གླེང་ཅིག་གོ་སྒྲིག་གནང་བ་དེ་ལ་མཉམ་ཞུགས་ཞུ་ཐུབ་པ་ལ་ཐོག་མར་ཚང་མར་འཚམས་འདྲི་ཞུ་ཡ་ཡིན། ད་ད་ལྟ་ཆོས་སྐྱིད་ལགས་ཀྱི་དྲི་བ་ཐོག་མ་དེ། ད་ང་ཚོ་སྨན་གྱི་སྟེང་ནས་བཤད་ནས་ནད་གཞི་དེ་ཐོག་མར་ག་ནས་བྱུང་བ་རེད་ཟེར་གྱི་རོ། རྒྱུ་དང་རྒྱུ་ཟིན་ནས་རོ་དང་དང་པོ་ས་ཆ་ག་ནས་བྱུང་བ་རེད་ཟེར་གི་ད་ད་ལྟ་ནད་ཡམས་དེ་ད་ཡོངས་གྲགས་དེ་རྒྱ་ནག་ཝུ་ཧན་ནས་བྱུང་པ་དེ་ཚང་མས་ངོས་འཛིན་ད་ཅིག་གསལ་པོ་གསལ་རྐྱང་ར་ཅིག་ཆགས་བསྡད་ཡོད་རེད་དེ་སྔོན་ལ་དེ་ག་ཅིག་དེ་ཡང་དུས་ཚོད་ཀྱི་སྟེང་ནས་བཤད་པ་ཡིན་ན་ཡང་ང་ཚོས་སྤྱིར་བཏང་ད་ཐོག་མར་དེ་ནད་དེ་དེ་གི་དུས་ཚོད་དེ་ནས་བྱུང་བ་རེད་ཟེར་དེ་ལ་མཐའ་གཅིག་ཏུ་ད་ཁ་ཚོན་བཅད་ཐུབ་ཡ་ཟེར་མཁན་ཡོད་མ་རེད་དེ་ཡིན་ན་ཡང་ཉིས་སྟོང་བཅུ་དགུ་གི་སྤྱི་ཟླ་བཅུ་གཉིས་ནང་གུ་དོལ་པ་ནད་རྟགས་དངོས་སུ་བྱུང་དེ་ལ་ངོས་འཛིན་བྱས་ཡོད་པའི་དོན་ཚན་ལ་བལྟས་ན COVID nineteen ཟེར་དེ COVID བཅུ་དགུ་པ་ཟེར་དེ་མིང་དེ་ཡང་དེ་ནས་ཐོགས་པ་རེད་འོ་ལགས། དེ་དང་དེ་ནས་རིམ་པས་བྱས། ཉིས་སྟོང་ཉི་ཤུ་ཉི་ཤུ་གི་སྤྱི་ཟླ་དང་པོའི་གི་ད། ཏ་རིག་ཉི་ཤུ་རྩ་གསུམ་གྱི་ཁ་གྲངས་དུ་བ་ཡིན་པའི་སྐབས་ད་ལྟ་ན་ཝུ་ཧན་ལ་དངོས་སུ་ནད་ཡམས་དེ་ཐོན་པ་རེད། ཐོན་པའི་སྐབས་ལ་ད་དེ་ཐོག་མར་སྨན་ཁང་ནང་ལ་དེ་འདྲའི་གི་ནད་པ་དེ་ཚོ་སླེབས་ནས་ད་སྨན་པས་ཤེས་རྟོགས་ཡོང་བསྡད་གི་རེད་བ། ཤེས་རྟོགས་ཡོང་བསྡད་དུས་སྐབས་ལ་ད་ད་ལྟ་གོང་ལ་ཆོས་སྐྱིད་ལགས་གསུངས་པ་ནང་བཞིན་གྱི་ད་ལྟ་སྨན་པ་ལི་ཝུན་ལེང་ཁོ་རང་གིས་ད་ནད་གཞི་དེ་ལས་སྤྱིར་བཏང་ཅིག་མ་ཡིན་པ། ནད་གཞི་དེ་གཅིག་ནས་གཅིག་ལ་འགོས་ཁྱབ་འགྲོ་བའི་གི་ནད་གཞི་ཅིག་ཡིན་པ་ད་དུས་ཚོད་ཀྱི་གནས་ཚུལ་དེ་ད་ཅིག་གི་ཁོ་རང་དྲ་ཐོག་སི་ཧུར་བ་ང་ཚོ་ཁ་པར་གི་འཕྲིན་ལམ་བརྒྱུད་ནས་གྲོགས་པོ་ཚོ་ལ་བཤད་ཡོང་དུས་སྐབས་ལ་ཨ་ནི་དེ་ནས་ཅིག་ད་ཁྱབ་ནས་ཨ་ནི་ད་དེ་རྒྱ་ནག་གི

དེ་དག་ཁོ་རང་རབ་བྱེད་ནས་དེ་དེ་ལ་རྟོག་ཞིབ་བྱེད་ཀ་ཕྱིན་ནས་དཀའ་ངལ་འཕྲད་བྱ་བ་ཅིག་ཆགས་བསྡད་ཀྱི་ཡོད་རེད་བ། ད་ག་ནང་བཞིན་གྱི་ཡང་ཕལ་ཆེར་ངས་མིང་གསལ་པོ་རང་དྲན་གི་མི་འདུག་ཡང། སྤྱི་ཚོགས་ཀྱི་མི་སྣ་དཀྱུས་མ་ཅིག་ད་ཅང་ཕངས་ནས་ག་རེ་ཅིག་བཤད་ཀྱི་ཡོད་ད་ཁོ་རང་གི་ཡང་དེ་འདྲའི་ཐོག་ནས་ད་དེ་འདྲའི་བྱས་ནས་ད་ལྟ་གང་ལྟར་བྱུང་འདྲ་དེ་ལྟར་བྱུང་སྟངས་རབ་རིང་པོ་དེ་འདྲའི་རབ་ས་རེད། ཡིན་ན་ཡང་ད་ཅི་ལྟར་ད་ནད་འབུ་ཁོ་རང་གི་ག་ནས་འཚོལ་ཞིབ་བྱས་ནས་ད་ལྟ་འདི་ནས་བྱུང་ཤག་ཟེར་ཅིག་ད་ཅིག་ཐོག་མའི་གི་ནད་པ་ཐོག་མ་དེ་དེ་འདི་འདྲ་བྱུང་རེད་ཟེར་ཅིག་ད་ལྟ་ཡང་དེ་ཚེ་ད་དེ་ཐག་ཆོད་མེད་པ་རེད་ད་ཐོག་མེད་ཀྱི།

ད་དེ་གནས་ཚུལ་ཕྱོགས་ཞེན་ད་དེང་སང་གཅིག་ག་སོག་རེད་ད་དུང་ཡང་ཞིབ་འཇུག་རབ་བྱེད་ཀྱི་གཞི་རུ་ཆགས་བསྡད་ཡོད་རབ་མ་འདུག་ད་དེང་སང་རྒྱ་རབ་བྱེད་ཀྱི་ཐོག་ནས་གནས་ཡོད་དུས་སྒང་ལ་ད་ཡིན་ནའི་རྗེས་མ་རིམ་པས་ཀྱི་ན་ཚ་དེའི་གི་ནད་ཡམས་ཅིག་གཞན་དག་དང་མི་འདྲ་བའི་གི་ཁྱབ་ཆེ་ཆུང་ད་གཅིག་ཁྱབ་ཆེ་ལོས་ལ་བལྟས་ཡོང་དུས་སྒང་ལ་ཨ་ནི་རིམ་པས་གི་ད་དོགས་གཞི་བྱེད་དགོས་པའི་གི་གནས་ཚུལ་རབ་བྱེད་དེ་འདྲས་ཆགས་ཡོང་གི་ཡོད་རེད་བ་ད་ནི་སྨན་ང་དང་གི་ན་ལུགས་རེད་སྨན་བཅོས་གི་འགྲོ་སྟངས་གསར་ཐོག་ནས་ང་ཚོ་ཐ་ན་ང་ཚོ་རབ་བྱེད་ཡིན་པས་ནས་དེ་འདྲས

བྱུང་ཡོད་རེད་ཨ་ནི། ང་ཚོ་ཁ་ལས་ཨ་ལས་དང་པོ་ན་ཚ་ཁ་ཡོད་ན་ན་ཚ་དེ་སྨན་ཞིག་ཡག་པོ་བཟོ་དགོས་ན་སྨན་དེ་དང་པོ་ག་ནས་བྱུང་ཤག་ཨ་ནི་ཡོང་བ་གི་རྒྱུ་མཚན་ག་རེ་རེད་དེ་ཚོ་ཧ་གོ་ན་སྨན་ཡག་པོ་ཞིག་བཟོ་ཐུབ་དགོས་ར། དེ་ནས་ཨ་ནི་ང་ཚོ་ཨ་རི་དང་ཕྱི་ལོགས་གི་རྒྱལ་ཁབ་མང་པོ་ཞིག་གི་ང་ཚོ་དབྱིན་ཇི་མི་རྒྱ་ནག་ཡོང་བ་ཡིན་རྒྱ་ནག་སླེབས་བྱས་ཨ་ནི་ང་ཚོའི་ཕྱི་རྒྱལ་གི་སྨན་པ་དང་ཨ་ནི་ཚན་རིག་པ་མང་པོ་ཞིག་ས་ཆ་དེ་ལ་འགྲོ་གི་ཡིན་བརྟག་དཔྱད་བྱེད་ཀྱི་ཡིན་ལབ་དུས་རྒྱ་ནག་གཞུང་གིས་ཡོང་བཅུག་ཡོད་མ་རེད། ལོ་གསུམ་ལ་ཡོང་བཅུག་ཡོད་མ་རེད་ཨ་ནི་ད་ལྟ་རྗེས་མ་དེ་ཨ་ནི་ཕུ་གུ་ཞིག་གིས་བྲོས་འདུག་ད་ལྟ་ཁྱོད་རང་གི་སོང་བ་ནོར་བཞག་ས་ཆ་ཚང་མ་སྟོང་པར་བཟོས་ནས་མི་ཡང་གཙང་མ་བཟོས་བཞག་དེ་འདྲ་རེད། དེའི་མཉམ་དུ་ཁར་ནས་ཨ་ནི་ཝུ་ཧན་ལ་དེ་རྒྱ་ནག་ནང་ལོགས་ཁོ་རང་འགའ་གྱིས་ཨ་ནི་དམིགས་བསལ་གྱི་ད་ལྟ་མི་གི་གཟུགས་པོའི་འཕྲོད་བསྟེན་དང་སྨན་དང་སྨན་རྫས་ཀྱི་སྒང་ནས་དེང་སང་ང་ཚོ Biochemistry། ལབ་གོ་ད། སྨན་དང་གཟུགས་པོ་གི་རྫས་འགྱུར་གྱི་ཚན་རིག་བརྟག་དཔྱད་ཁང་ཆེ་ཤོས་དེ་ཝུ་ཧན་ན་ཡོད་རེད། དེ་ཡིན་ཙང་ཨ་ནི་སྤྱིར་བཏང་གི་ཏང་དང་འཛམ་གླིང་གི་ཕྱི་ལོགས་གི་མི་མང་ཆེ་བ་གི་བསམ་བློ་གཏོང་སྟངས་ན། ཏན་ཏན་ན་ཚ་དེ་ནི་ཁྲོམ་ར་ནས་བྱུང་རྒྱུ་རེད་མི་འདུག་ཕལ་ཆེར་ཏན་ཏན་ཕ་གི་བརྟག་དཔྱད་ཁང་དུ་ཨ་ནི་ཨ་ནི། གལ་སྲིད་མི་ལས་ཀ་བྱེད་དུས་ཚོད་གཟབ་གཟབ་མ་བྱས་ཡ་ཡིན་ན་ཆོག་ཡང་ན་རྐང་བཙུགས་ནས་ཚོད་ལྟ་བྱས་ཡ་ཡིན་ན་ག་རེ་ཡིན་ནའི་དེ་ནས་ནི་ཏན་ཏན་ཤོར་ཤག། ག་རེ་ལབ་ན། སྤྱིར་བཏང་གི་ད་ལྟ་ཨའོ། རྒྱ་ནག་གི་ཝུ་ཧན་ལ་ཡོད་རྒྱུ་གི་ཨ་ནི gene གྱི་བརྟག་དཔྱད་ཁང་དེ་དང། ཨ་ནི་ཡུ་རོབ་ཀྱི France ལ་ཡོད་རྒྱུ་གི gene གྱི་བརྟག་དཔྱད་ཁང་ཞིག་རེད་ཁོ་ཚོས་འཛམ་བུ་གླིང་གི་དམིགས་བསལ་གྱི་མི་གི་གཟུགས་པོ་དང་ནད་འབུ་དང་འབུ་དང་དེ་ཚོའི་སྐོར་ལ་ཞིབ་འཇུག་བྱེད་མཁན་གྱི་བརྟག་དཔྱད་ཁང་ཆེ་ཤོས་ཅིག་རེད། གལ་སྲིད་ཁོ་ཚོའི་གི་ནང་ནས་ཨའོ་ཤོར་བ་ཏན་ཏན་ཡིན་ས་རེད། གལ་སྲིད་མ་ཡིན་ན་སྤྱིར་བཏང་གི་ཝུ་ཧན་གྱི་ས་ཆ་གི་ཁྲོམ་ར་དུ་ཚོད་ལྟ་ལོ་བ་དེ་སྐོར་གྱི་འགན་བརྒྱད་སྔོན་ནས་ལོ་མང་པོ་རྒྱུན་རིང་པོ་ཞུ་ཡོད་རེད། དེ་མ་ཡིན་པའི་རྒྱ་ནག་གི་ས་ཆ་གཞན་པ་ལ་ཡང་ཨ་ནི་སེམས་ཅན་གསོན་པོ་ཁྲོམ་ས་དང་ཚོང་ས་དང་དེ་སོགས་རྒྱ་ནག་གི་དམིགས་བསལ་གྱིས་རྒྱ་ནག་ལྷོ་ཕྱོགས་ཀྱི་ས་ཆ་ལ་གང་འདྲ་ཡོད་རེད། དེ་ཚོའི་ས་ཆ་གཅིག་ནས་དཀའ་ངལ་མེད་ཡ་ཡིན་གྱི་མིན་གྱི་ཝུའུ་ཧན་རང་ནས་ཧོབ་སྟེ་ཐོན་དགོས་པའི་རྒྱུ་མཚན་ཞིག་མི་འདུག་ག་རེ་ཅིག་ལབ་ན་ཝུའུ་ཧན་ནས་ཐོན་དགོས་པའི་རྒྱུ་མཚན་དེ་ཚན་རིག་བརྟག་དཔྱད་ཁང་དེ་དང་ཏན་ཏན་འབྲེལ་བ་འདུག་དེ་ལབ་དགོས་རེད་དེ་ཡིན་པའི་རྒྱུ་མཚན་གཅིག་ག་རེ་ལབ་དགོས་ན། རྒྱ་ནག་གཞུང་གི་ལོ་གསུམ་གྱི་རིང་ལ་ཨ་ནི་ཕྱི་ལོགས་ཀྱི་སྨན་པ་དང་ཚན་རིག་བརྟག་དཔྱད་བྱེད་མཁན་སུ་གཅིག་ཕ་གི་ལ་ལྟ་ག་དང་སྐད་ཆ་བཤད་ག་དང་ཞིབ་འཇུག་བྱེད་ག་བཏང་ཡོད་མ་རེད་གཅིག་གི། གཉིས་བ་དེ། རྒྱ་ནག་གཞུང་གི་དབར་མི་ན་ཚ་སླེབས་ཚར་བ་དང་ལམ་སང་རྒྱ་ནག་གཞུང་འབྲེལ་གྱི་ག་རེ་ལབ་སོང་ལབ་ན་ན་ཚ་དེ་རྒྱ་ནག་ལ་སླེབས་མི་འདུག་དང་པོ་ཨ་རིར་སླེབས་ཤག་ཟེར་ག་རེ་བྱས་ལབ་ན་ན་ཚ་དེ་མ་སླེབས་ག་གྱིས་སྔོན་ག་གྱིས་ཟླ་བ་བདུན་ཕྲག་གཅིག་གི་སྔོན་ན་ཨ་རིའི་གི་སྤོ་ལོ་རྩེ་མཁན་རྩེད་མོ་རྩེ་མཁན་རུ་ཁག་ཅིག་གི་ཝུའུ་ཧན་ནང་འགྲོ་འདུག་བ་དག་ཁོ་ཚོ་གི་ན་ཚ་དེ་ཁྱེར་ཡོང་ཤག་ཟེར་ནས། རྒྱ་དམར་ཁོ་རང་ཚོས་རྐང་བཙུགས་ནས་ཨ་ནེ་འཛམ་བུ་གླིང་གི་རྒྱལ་སྤྱིའི་ཚགས་པར་དང་གསར་འགྱུར་གྱི་བརྒྱུད་ལམ་ཁག་གི་ནང་གི་སྐད་ཆ་དེ་ཚང་མ་དཀྲུགས་འགྲོ་གི་འདུག་ཨ། དེ་དུས་ཏན་ཏན་རྒྱ་ནག་ག་ཏན་ཏན་ཁོ་རང་ཚོའི་ངོས་ནས་སྦེད་དགོས་པ་དང་ཁོ་རང་ཚོའི་ངོས་ནས་ཏན་ཏན་ན་ཚ་བྱུང་བ་གི་ངོས་ནས་དངོས་ཡོད་གནས་ཚུལ་དེ་ག་བ་ནས་བྱུང་བ་དེ་ཏག་ཏག་བཤད་མི་ཐུབ་པའི་ཏན་ཏན་དཀའ་ངལ་ཞིག་ཡོད་རེད་བསམ་གི་འདུག་དེ་ཡིན་ཙང་ང་བསམ་བློ་བཏང་ནས་ཏན་ཏན་ཁོ་ཚོས་ཚན་རིག་བརྟག་དཔྱད་ཁང་དེ་ནས

ཕེབས་བཅུག་བྱས་ནས་ཨ། ཁོང་ཚོ་དེར་ཞིབ་འཇུག་ཆེན་པོ་ཞིག་ཡང་ཨ་སྙན་ཐོ་བཏོན་འདི་འདྲ་བྱས་སོང་ཨ། ཡིན་ནའི་ད་ནངས་ང་ཚོ་གནས་ཚུལ་གང་ཡང་འབྱུང་ཁུངས་ཧ་གོ་གི་མ་རེད། ད་དེའི་ནང་གི་དཀའ་ངལ་དེ་ཚོ་ག་འདྲ་ཟེར་ལ་ང་ཚོ་ངོས་འཛིན་གནང་དགོས་རེད་དེ་ག་རེ་ཤེས་ཐུབ་དེ་བརྒྱུད་ནས་ག་རེ་ཤེས་ཐུབ་ཐུབ་ཀྱི་རེད། ལགས་སོ། ད་དེའི་སྐོར་ལ་ཞེ་དྲག་གསལ་པོ་ཞུ་ཐུབ་ཡ་མི་འདུག་ཨ་ད་ལྟ་སྔོན་ལ་ཞུས་པ་ནང་བཞིན་རྗེ་དོན་གྱིས་ད་ལྟ་གྲ་རིག་ལགས་གསུངས་ནང་བཞིན་རེད་ང་ཚོ་ད་ལྟ་རྒྱ་ནག་གི་ད་ལྟ་གནས་ཚུལ་ཁ་གསལ་པོ་རབ་ཅིག་དེ་ད་ལྟ་ཁྲོམ་ར་དེ་གི་ནང་ལ་ཁྲོམ་ར་དེ་སྒོ་རྒྱབ་ནས་ཡང་ཟླ་བ་གཅིག་ཙམ་གྱི་རྗེས་ཀྱི་གནས་ཚུལ་རེད་བ། ཨ་ནི་དེ་དུས་སྐབས་ལ་ཡང་ཁྲོམ་ར་དེའི་ནང་ལ་ཡང་ད་མི་ཚང་ར་བཟོས་པ་རེད་བ་ད་མི་གསུམ་བཞི་ཅིག་ཁྲོམ་ར་དེའི་ནང་ལ་ལུས་བསྡད་པ་དང་ཕྱིས་སུ་གསོན་པོ་མ་ཐོན་དུས་སྐབས་ལ་གསོན་པོ་ཐོན་ཡོང་པའི་གནས་ཚུལ་དེ་འདྲ་ཡང་དྲ་རྒྱ་ནང་དེ་འདྲ་བྱུང་སོང་བ། དེ་ཚོས་ད་དེ་དུས་ཡང་དཔང་རྟགས་རབ་ཆགས་ཀྱི་མེད་འགྲོ་བསམ་གྱི་ཡོད་རེད་དེ་ན་ཚ་གི་འབྱུང་ཁུངས་ངོ་མ་དེ་ད་དེ་མ་ཡིན་པ་ཅིག་ད་གང་ཡིན་ཟེར་ན་དེ་དུས་བར་ན་ཚ་ཛ་དྲག་པོ་ཞིག་ཆགས་ཀྱི་ཡོད་རེད་ད་གལ་སྲིད་ད་ག་རང་ན་ཚ་གི་འབྱུང་ས་ཁོ་རང་ད་ག་རང་ན་ལ་དེ་ཡིན་པའི་དབང་དུ་བཏང་ཡིན་ན་ཨོ་དེ་དེ་འདྲའི་ཅིག་རེད་འདུག་ག། ད་མཉམ་འབྲེལ་རྒྱལ་ཚོགས་ཀྱི་ཅིག་གི་ན་ཚ་དེ་གི་ད་ཅིག་གི་རྩད་གཅོད་ཀྱི་ཆེད་དུ་དུ་རྒྱ་ནག་ལ་བསྐྱོད་ནས་ཅིག་གི་མཇུག་འབྲས་རབ་ཅིག་ད།

གཅིག། འགྲོ་དུས་སྐབས་ལ་ཆ་རྐྱེན་རབ་ཅིག་ཏག་ཏག་ཅིག་བསྐྲུན་མེད་པ་དཔེར་ན། མཉམ་འབྲེལ་རྒྱལ་ཚོགས་ཀྱི་ངོས་ནས་ཡིན་ནའི་རེད་ད། གཅིག་རྒྱལ་ཁབ་ཁག་གི་གྲོས་ཚོགས་དང་ང་ཚོ་བོད་ལ་ཡང་ད་དེ་སྔ་ཡིན་ནའི་ཡང་དངོས་ཡོད་བརྟག་དཔྱད་བྱེད་ག་མང་པོ་འགྲོ་བསྡད་པ་རེད་དེ་ཕ་གིར་འགྲོ་དུས་སྐབས་ལ་དངོས་ཡོད་གནས་སྟངས་སྒང་ལ་ཞིབ་འཇུག་བྱེད་ཐུབ་ཡོད་མ་རེད་བ། གང་ཡིན་ཟེར་ན་ཁོ་ཚོས་གི་ཆ་རྐྱེན་བཟོས་པ་རེད་བ་ད་ག་རང་ཁོ་རང་ཚོ་གི་གནས་སྟངས་ཅིག་འོག་ནས་འགྲོ་དགོས་དེ་ཕལ་ཆེར

དང་པོ་སྔ་མའི་བྱུང་རྐྱེན་གྱི་གྲངས་ཐོ་དེ་ཚོ་མང་པོ་ཅིག་ལག་ལ་ཏག་ཏག་རག་ཐུབ་མེད་པ་བཟོ་འདྲ་སྙན་ཐོ་ནང་ནས་མ་བཤད་འདུག་དེ་ག་ས་དེ་འདྲ་གི་ཚོགས་ཡ་ཡོད་པ་ཅིག་ཨ་ནི་དེ་བཞིན་ད་ལྷག་རྒྱལ་གྱི་གཅིག་རྒྱ་ལོག་གི་ཤུལ་འདྲ་དེ་ཅང་མེད་འདུག་ད་ཕར་ཞིབ་འཇུག་བྱེད་ག་ཚེ་བཏང་པས་ན་དེ་ཙང་ཨ་ནི་ནི་ཚི་ཐ་ཚོམ་པོ་ཅིག་རག་ཐུབ་མ་སོང་བཟོ་འདྲ་སྙན་ཐོ་ནང་ནས་དེ་མཚན་གི་འདུག་དེ་འདྲ་བཤད་སོང་ང།

བརྗོད་བྱ། ཞིབ་འཇུག་བྱེད་ཡག་དགོས་ན་ཁྱེད་ཅག་གི་རྒྱུ་ཆ་དང་ཚང་མ་དགོས་ཀྱི་ར་ཁོ་ཚོ། ད་ནི་ང་ཚོས་ཡིག་ཚགས་དགོས་ཀྱི་རེད་དེ་མ་ཡིན་པའི་དངུལ་བརྒྱ་ལྷག་ཐོག་སའི་ག་བ་ནས་ཐོན་བྱ་ན་ཚ་དང་པོ་སུ་ལ་ན་བྱ་ན་ཚ་གི་ས་ཆ་ག་བ་རེད་གང་འདྲ་བྱས་ནས་ན་ས་ཚང་མ་དགོས་ཀྱི་ར་དེ་ཚང་མ་མེད་ཟེར་ན་ཨ་ནི་ཞིབ་འཇུག་བྱེད་གི་གཏན་ནས་འགྲོ་གི་མ་རེད། ཡིན་ན་ཡང་གནད་དོན་ཆེ་ཤོས་དེ་དེ་མ་རེད་གནད་དོན་ཆེ་ཤོས་དེ་ཁོ་ཚོ་ག་རེ་མཐོང་ཡོད་ལབ་ན་ཁ་སང་ཕ་གི་ལ་ཕྱིན་དུས་ད་ན་ཚ་དེ་འབུ་དེ་འཛམ་བུ་གླིང་གི་ལུང་པ་ཆ་ཚང་ཁྱབ་ཚར་རེད་ཁོ་ཚོ་ཚང་མ་གི་ཁྱབ་མི་ཚར་མི་ཚང་མ་སྨན་ཁང་ནང་འཁྱེར་ཚང་ཆུ་བརྟག་དཔྱད་ཁང་ནང་འཁྱེར་འབུ་དེ་ལ་ལྟ།

རྩ་བ་དེ་སེམས་ཅན་ཞིག་གི་ནང་བསྡད་དགོས་རེད། དེ་མ་གཏོགས་ཁོ་སེམས་ཅན་ཅང་དེ་ཁྲག་དང་དེ་འདྲ་ཞིག་ནང་བསྡད་ས་མེད་ན་ན་ཚ་གི་འབུ་དེ་དག་དང་ཁོ་རང་གཅིག་པུ་བསྡད་ཐུབ་ཀྱི་མ་རེད། མ་གཏོགས་ཚེ་ན་ཚ་ག་བ་ནས་སླེབས་ཡ་ན་ན་ཚ་དེ་སླེབས་ནས་ང་ཚོ་མིའི་གཟུགས་པོ་ནང་སླེབས་ཤག་ན། ཁྲག་དེ་ཞིག་ན་ཚ་དེ་འབུ་དེ་བསྟན་ཡ་ན། འབུ་དེ་གི་གཟུགས་པོ་གི་ང་ཚོ་གྲུབ་ཆ་ལབ་དགོས་འདུག་ང་ཚོ་དབྱིན་ཇིའི་སྐད་དུ་ཞུས་ཡ་ན Biological Structure། ལབ་དགོས་ད་ཁོའི་གཟུགས་པོ་གི་གྲུབ་ཆ་དེ་ནང་སེམས་ཅན་ག་བ་སླེབས་ན་སེམས་ཅན་དེ་ག་བརྒྱ་ཆ་ཉི་ཤུ་སུམ་ཅུ་ལྷག་དེ་ཡོད་རེད་སྐབས་དེ་ཡིན་ན་འབུ་དེ་རག་པ་ཡོད་རེད་དེ་ཡིན་ཙང་ང་ཚོ་འཛམ་བུ་ལ་ན་ཚ་དེ་མང་པོ་ལེ་ཧོ་ནས SARS དེ་དང་དེ་ནས་མང་པོ་སླེབས་ས་རེད་ཁོ་ཚོ་ལམ་སང HIV དེ་ཚོ་མང་པོ་འབུ་བ་དེ་ཚོ་ག་བ་ནས་སེམས་ཅན་དེ་ནས་བྱུང་ས་རེད་ཁ་བར་ན་གཟུགས་པོ་གི་འབུ་དེ་ག་ན་ཚ་གི་གྲུབ་ཆ་ནང་འབུ་གི་བརྒྱ་ཆ་ཉི་ཤུ་དེ་སེམས་ཅན་དེ་ག་བརྒྱ་ཆ་ན་གཅིག་པ་འདུག་ལབ་ན་མཐོང་གི་ཡོད་རེད་ཡིན་ན་ཡང་ང་ཚོ COVID དེ་རྙོག་གྲ་ཚ་ཤོས་དེ་ད

ཆགས་ཏེ་ཡོང་དུས་སྐབས་ལ་ཨ་ནི་རྒྱ་ནག་ནང་ཁུལ་དུ་ཡུལ་སྐོར་སྤྲོ་འཆམ་པ་ཡོང་གི་ཡོད་པ་ཡིན་ནའི་འདྲ་ཨ་ནི་ཡང་ཕྱི་རྒྱལ་ཁག་ལ་ཡོད་པའི་རྒྱ་ནག་གི་མི་སེར་ཡིན་ནའི་ད་སོ་སོའི་དེ་དུས་སྐབས་ལ་ད་རྒྱ་ནག་གི་ལོ་གསར་དང་སྐབས་དེ་ཡོང་གི་རེད་བ་དེ་དུས་དང་པོ་ལ་ཚང་མ་གཅིག་ཚུར་སླེབས་ཨ་ནི་དེ་ནི་དེ་སླེབས་ཡོང་དུས་སྐབས་ལ་དེ་ནི་ད་ད་ནད་དེ་ལ་ད་དམིགས་བསལ་གྱི་ང་ཚོ་དེ་ཡོད་པ་ནད་རྟགས་མངོན་གསལ་མ་བསྟན་པའི་གི་ད་ཁྱད་ཆོས་ཅིག་ཡོད་པ་དེ་ད་གོ།

རྒྱ་ནག་གིས་དེ་ལ་གསང་བ་རོ་གསང་རྒྱ་གྲོགས་བྱས་པའི་རྐྱེན་ད་གཙོ་བོ་རྒྱུ་ད་ག་རང་གནད་འགག་དེར་ཐུག་གི་མེད་འགྲོ་བསམ་གྱི་རེད་དེ་ནི་རི་བོ་ཚང་མ་ས་དེ་ནས་ཕར་ཝུ་ཧན་ས་ཆ་ནས་ཕར་འཛམ་བུ་གླིང་ས་ཆའི་ཁྱོན་ཡོངས་ལ་ཕར་ཅིག་གྲམ་ཡོང་དུས་སྐབས་ལ་ཨ་ནི་གོ་ད་ན་ཚ། ནད་འབུ་དེ་ཁོ་ལ་ཡོད་པར་ཆགས་ཏེ་རེད་བ། ཨ་ནི་ཞེས་ནད་འབུ་དེ་ཁྱེར་ནས་ཨ་ནི་ས་ཆ་ག་བ་ཕྱིན་པ་ཡིན་ནའི་ཁོ་ལྡང་ཡག་དུས་ཚོད་དེ་སླེབས་ཡོང་དུས་སྐབས་ལ་ཨ་ནད་འབུ་དེ་ལྡང་ཡོང་དུས་སྐབས་ལ་ཨ་ནི་ན་ཚ་དེ་དངོས་སུ་ལྡང་ནས་དེ་གཅིག་ནས་གཅིག་ལ་འགོས་ཁྱབ་འགྲོ་ཡ་ད་ལྟ་དེ་ཚོ་ཚང་མ་ན་ཚ་ཁོ་རང་གི་ད་ཅིག་ནད་འབུ་ཁོ་རང་གི་གནས་སྟངས་ཀྱི་ཐོག་ནས་རེད་ཨ་ཅིག་ག་བརྒྱད་གནད་འགག་ཆེ་ཤོས་དེ་འོ་དེ་གནས་ཚུལ་དེ་གསང་རྒྱ་བྱས་བསྡད་པའི་རྒྱུ་མཚན་ལ་བལྟས་ནས་ཕྱིས་སུ་ཡང་མང་པོ་ཅིག་གིས་ད་ཅིག་ད་ལྟ་ཡང་ད་ལྟ་ཉེ་ཆར་གྱི་ད་རྒྱ་ནག་ནང་ཁུལ་གྱི་གནས་ཚུལ་དེ་ཚོ་མང་པོ་ཅིག་གསང་རྒྱ་བྱས་བསྡད་པའི་ཐོག་ལ་འཛམ་གླིང་འཛམ་བུ་གླིང་ཐོག་ཡོངས་གྲགས་ལ་མ་བྱས་པའི་རྒྱུ་མཚན་ལ་བརྟེན་འོ་དེ་འདྲའི་གི་ཐོག་ནས་ཨ་ནི་ཁྱོན་ཡོངས་ལ་ཁྱབ་ཁྱབ་གདལ་བྱས་དང་དེ་ནི་རྒྱ་ནག་རང་ནང་ལ་ཅིག་ཁྱབ་ཡོང་དུས་སྐབས་ལ་དེ་ཚོད་བགམ་བྱེད་དགོས་བ་ད་ག་རེ་ཅིག།

ཨོ་ལགས་སོ། ད་རྒྱུ་མཚན་དང་པོ་དེ་ཁྱོད་རང་གཉིས་ཀས་གསུང་བ་ལྟར་ཁ་དང་རྗེས་སུ་རྒྱ་ནག་གཞུང་ག་ཅིག་སྲིད་བྱུས་བྱེད་སྟངས་དང། སྲིད་བྱུས་ཀྱི་ལམ་སང་དེ་ག་དེ་ཏག་ཏག་ཏུ་བཀག་མ་ཐུབ་པའི་རྒྱུ་མཚན་གཅིག་དེ་རེད། གཉིས་པ་དེ་སྤྱི་བཏང་གི་དེང་སང་ནི་འཛམ་བུ་གླིང་ཚང་མ་གི་ད་འགྲིམ་འགྲུལ་དང་མཐུན་རྐྱེན་དང་ལུང་པ་གཅིག་གཅིག་ལ་འབྲེལ་བ་དང་ཧ་ལས་པ་སྔོན་མ་བསྡུར་ན་དཔེ་མང་རུ་ཕྱིན་ཡོད་ལ། ད་དེ་ཏན་ཏན་འབྲེལ་བ་ཡོད་རེད་བསམ་གྱི་འདུག་སྔོན་མ་ཡིན་ན་འཛམ་བུ་གླིང་ང་ཚོ་ན་ཚ་དེ་ཁོ་བིད་གཅིག་པོ་མ་རེད་མང་པོ་བྱུང་ཚར་རེད་ད Spanish Flu ལ་སོགས་པ་དང Hong Kong Flu ལ་སོགས Chicken Pox ལ་མང་པོ་བྱུང་བ་རེད་ར་ཡིན་ན་ཡང་ཁོ་བིད་ཀྱི་ནང་སྤྱི་བཏང་འཛམ་བུ་གླིང་དེ་འདྲ་འགལ་རྐྱེན་ཆེ་བོ་ཡོད་མ་རེད་གཙོ་བོ་སྤྱི་བཏང་འགྲིམ་འགྲུལ་དང་མཐུན་རྐྱེན་དང་དེ་ཚོ་རེད་དེང་སང་ན་འཛམ་བུ་གླིང་ཉི་མ་རེ་རེ་མི་ད་ལྟ་མི་ཁྲི་མང་པོ་ལུང་པ་ལུང་པ་གཅིག་ནས་འགྲོ་བསྡད་གི་ཡོད་ར་དེ་འདྲ་འགྲོ་གི་ཡོད་པ་གང་ཞིག་ལ་རྒྱ་ནག་གཞུང་གི་དུས་ཚོད་ཏག་ཏག་ཏག་ཏག་བཀག་མ་སོང་ན་ཨ་ནི་རྒྱུ་མཚན་གཙོ་བོ་དེ་རེད་བསམ་གྱི་འདུག་གཉིས་པ་དེ།

དུས་ཚོད་དེ་ཝུ་ཧན་ཁོ་རང་མ་བཀག་སྔོན་ནས་ཝུ་ཧན་ཁོ་རང་ས་ཆ་ནས་མི་ས་ཡ་མང་པོ་གྲོང་ཁྱེར་གཞན་པ་ལ་ཁོ་རང་ཚོ་སྤུན་ཟླ་ནང་མི་མཉམ་དུ་ལོ་གསར་བཏང་གི་འགྲོ་ཚར། དེ་ཡིན་ཙང་ཨ་ནི་རྒྱ་ནག་གི་ཝུ་ཧན་གཅིག་པོ་བཀག་དེ་སྲིད་ཇུས་ནོར་འཁྲུལ་ཝུ་ཧན་གཅིག་པོ་བཀག་བཞག་ན་ན་ཚ་དེ་ཕོག་ས་ཆུ་མང་པོ་ཅིག་རྒྱ་ནག་གི་ས་ཆ་གཞན་པར་ཁྱབ་འགྲོ་ཚར། གཅིག་རེད་གཉིས་པ་དེ་དུས་བདུན་ཕྲག་གཅིག་གི་རྗེས་ནས་རྒྱ་ནག་ཁོ་རང་གི་ཝུ་ཧན་མ་ཡིན་པའི་ད་ནི་ཝུ་ཧན་ཡིན་ན་དཔེ་བཞག་ན་ཝུ་ཧན་ཡིན་ན་ཧུ་པེ་ཞིང་ཆེན་ནང་གི city གཅིག་རེད་གྲོང་ཁྱེར་གཅིག་མ་གཏོགས་བཀག་ཡོད་མ་རེད་ད་གི་གྲོང་ཁྱེར་གཞན་པ་ཚང་མ་ཁྱབ་ཚར་རེད། གཉིས་པ་དེ་རྒྱ་ནག་གཞུང་གི་སྲིད་བྱུས་དེ་དྲང་མོ་དང་དངོས་གནས་དྲང་གནས་ཁ་གསལ་ནང་གསལ་ནས་བཀག་ཐུབ་པ་མིན་པར་རྒྱ་ནག་གཞུང་གིས་ཁོ་རང་ཚོའི་གྲོང་ཁྱེར་ཆེ་ཁག་གནད་འགག་ཡོད་ས་ཁག་ཅིག་བཀག་ན་ཡང་རྒྱ་ནག་གཞུང་དང་གྲོང་ཁྱེར་ཞེ་དྲག་ཨ་ནི་གནད་འགག་མི་འདུག་བསམ་ནས་ཁ་ཕྱེ་གློད་བཞག་གི་འདུག་དཔེ་བཞག་ན་དཔེ་མཚོན་ཞིག་དམིགས་བསལ་གྱི་བོད་དང་ལྷ་ས་དང་ཨ་ནི་ང་ཚོའི East Turkestan གི་ཨུ་རམ་ཆི་ཁོ་ཚོ་ཡོད་ན་ཨ་ནི་རྒྱ་ནག་རྒྱལ་ཡོངས་ཆ་ཚང་ལ་ཨ་ནི་ན་ཚ་དེའི་གནད་འགག་དེ་བཀག་ཐབས་ན་ཆུ་ཚོད་དྲུག་བདུན་གྱི་རྗེས་ན་གཞི་ནས་དང་ཝུ་ཧན་ནས་གནམ་གྲུ

དཔལ་འབྱོར་ཡིན་ནའང་ཆོག་གཞུང་ངོས་ནས་མཐུན་རྐྱེན་ཡིན་ནའང་ཆོག་དེ་བོད་ནང་རྒྱ་ནག་གི་གྲོང་ཁྱེར་དང་དེ་འདྲ་ཧྲང་ཧའེ་དང་པེ་ཅིན་དང་དེ་འདྲ་ཚོ་འདྲ་བའི་མཐུན་རྐྱེན་དང་དོ་སྣང་ཞིག་སྤྲད་ཡོད་མ་རེད་གཅིག་རེད། གཉིས་པ་དེ་བོད་ནང་གི་ས་ཆ་སྤྱི་བཏང་གི་ས་ཆ་ལུང་ཁུག་ཁུག་ཀྱོག་ས་ཆ་ཆེན་པོ་རེད་དེ་འདྲ་ཡིན་ཙང་ཨ་ནི་གལ་སྲིད་ན་ཚ་ཞིག་ན་བཞག་ན་ས་གནས་ས་ཐོག་གི་སྨན་ཁང་དེ་འདྲ་གི་ཁོ་ན་ཚ་དེ་ཁོ་བིད་ཡིན་པ་ལམ་སང་ང་ད་ལྟ་ཧ་ཡང་གོ་མ་རེད་བསམ་གི་འདུག་གང་ཡིན་ན་ཁོ་བིད་ན་ཚ་དེ་དམིགས་བསལ་ཡིན་ཙང་དེ་དམིགས་བསལ་གྱི་ཆེད་ལས་སྨན་པ་དེ་འདྲ་དགོས་གི་ར་དེ་ལ་བོད་ནང་ཆེད་ལས་སྨན་པ་དཀའ་ངལ་ཞིག་འདུག་དམིགས་བསལ་གྱི་དེང་སང་གཟུགས་པོ་གཤག་བཅོས་དེ་བཏང་གི་འདུག་ཨ་ནི་ལྷ་སར་འགྲོ་བ་གི་མང་ཆེ་ཁྲེང་ཏུའུ་འགྲོ་བ་འགྲོ་དགོས་ཁེལ་གི་འདུག་དེ་ནི་ད་ལྟའི་སྒང་ནས་དཀའ་ངལ་ཞིག་རེད་བསམ་གི་འདུག་གཉིས་པ་ཕྱོགས་ཞིག་ནས་གཞན་པ་ཞིག་ནས་ཡང། རྒྱ་ནག་གི་དམིགས་བསལ་གྱི་ཁོ་རང་ཚོའི་རྒྱ་ནག་རྒྱལ་ཡོངས་ཚང་མ་བཀག་ཚར་བའི་རྗེས་ནས་ཨ་ནི་བོད་དང་བོད་ཀྱི་ས་ཆ་དང་ཨ་ནི་ད་ལྟ་ང་ཚོ་ཡུ་གུར་གྱི་ས་ཆ་མང་པོ་ལ་གནམ་གྲུ་དང་དེ་འདྲ་འཕུར་ཨ་ནི་དེ་གི་སྤྱི་ཚོགས་དྲ་རྒྱ་དེའི་ནང་མང་པོ་ལ་བ་བཟང་རྒྱ་ག་སི་བོད་ཀྱི་ས་ཆ་ལ་ན་ཚ་ཡོད་ཡིན་ན་ཡང་ཀང་ཟིང་གིས་རྒྱ་ནག་གཞུང་གི་ཕྱི་ལོགས་མི་དྲ་ག་དང visa ད་དེ་འདྲ་མང་པོ་ཞུ་ཆོག་གི་ཡོད་རེད་རྒྱ་ནག་གཞུང་གི་སྲིད་ཇུས་ཁུར་ད་དང་དེ་ཡིན་ཙང་ཏན་ཏན་དེ་ཞིག་འབྲེལ་ཡོད་རེད་བསམ་གི་འདུག་གསུམ་པ་དེ་གསུམ་པ་དེ་གནད་དོན་དེ་ཡང་ང་ཚོས་དོ་སྣང་ཅིག་བྱེད་དགོས་པ་ཅིག་ག་རེད་ན་ཉེ་ཆར་རང་ཨང་སོ་སོ་ང་ཡིན་ན་ང་རང་ངོ་ཤེས་ཤིག་ཁོ་རང་གི་རྩོམ་ཡིག་བྲིས་ཤག་རྩོམ་ཡིག་དེའི་ནང་ཏན་ཏན Covid ཀྱི་ན་ཚ་དང་ཨ་ནི་ས་ཆ་གི་མཐོ་དམན་ཞིག་ལ་དེ་ཏན་ཏན་འབྲེལ་ཡོད་རེད་ཟེར་ལབ་ཤག་ད་དེ་མ་འདྲ་ཞིག་འདུག་ཁག་ཅིག་རྣམས་ན

ཉི་ནག་ཤ་ཁང་ནི་རྒྱ་ནག་ནང་དང་ས་ཆ་གཞན་པ་ནག་ནང་བཞིན་ལམ་སང་སྨན་ཁང་ན་ས་ཁང་འགྲོ་བ་དང་ལམ་སང་གྲོང་འགྲོ་བ་དེ་ནས་བྱུང་བ་ཁག་པོ་ཡོད་བསམ་གི་འདུག་དེ་ཡང་ཁོ་རང་གི་བོད་པ་རང་གི་ཐུན་མོང་མིན་པའི་ཁྱད་ཆོས་གི་དེའི་སྒང་ནས་ཡང་ཏན་ཏན Covid ཀྱི་ན་ཚ་ཚིལ་དེ་ཉུང་དུ་འགྲོ་བ་དང་རིགས་ལ་ཕན་ཐོགས་བྱུང་ཡོད་བསམ་གི་འདུག། གྲྭ་རིན་ཐོན་མི་ལ་ཁྱེད་རང་གིས་དེའི་སྐབས་སུ་གི་ནི་དང་དེ་གསུངས་པ་ནང་བཞིན་དེའི་སྐབས་སུ་ལ་ངའི་དྲན་ཡག་ལ་ཡ་བོད་རང་སྐྱོང་ལྗོངས་ནང་ལ་ཏུ་ཡན་ནི་ཡང་ནག་དེ་གི་མི་གཅིག་ལས་དུ་སི་ཁྱི་གི་གཞུག་གོ་ཟླ་བ་གཅིག་ལྷག་ཙམ་ལ་རི་ཚ་དང

ལགས་སོ།
ད་བོད་ནང་ལ་འདི་རིགས་ཀྱི་ད་ག་རང་རེད་ད་དམིགས་བསལ་གྱི་ད་ད་འདི་བོད་རང་སྐྱོང་ལྗོངས་ཁུལ་ལ་ནད་པ་གཅིག་གི་སྐད་ཆ་སྒྲོག་རྒྱུར་བར་སྐད་ཆ་རེད་རོགས་ཞེས་ཨ་ནད་ཡམས་དེ་འདྲས་བྱུང་ཤག་ད་དེ་མང་འགྲོ་ཤག་ཟེར་རོགས་ཅིག་མ་འདྲ་དེའི་ཕྱིར་ལ་ན་ཚ་འགོས་པའི་ནད་པ་དེ་འདྲས་ཅིག་ཐོན་ཤག་ཟེར་རོགས་ཅིག་དམིགས་བསལ་གྱི་དེ་དེ་བྱུང་མ་སོང་ཨང། གནས་ཚུལ་གོ་རྒྱུ་བྱུང་མ་སོང་ཨང། ཨ་ནི་ཡིན་ན་ཡང་ད་དེ་ནས་མ་མཚོ་སྔོན་ཐོག་ལ་རེད་ཁམས་རྟའུ་ངོས་ལ་རེད་ད་དེ་སྐབས་ལ་ནད་པ་ཁ་ཤས་ཐོན་ཨ་ནི་དེའི་ཐོག་ལ་ད་ལྟ་ང་ཚོ་ཕལ་ཆེར་ང་ཚོ་སྐབས་དེ་དུས་སྐབས་ལ་བོད་སྨན་གྱི་ཐོག་ནས་ཡང་སྨན་བཅོས་བྱས་པའི་གི་བརྒྱུད་རིམ་དང་བཅས་པ་ཅིག་དེ་དུས་སྐབས་ལ་ད་དེ་ཚོ་ཅིག་གནས་ཚུལ་ཅིག་བྱུང།

དེ་བས་ནི་ང་རང་ཚོ་ཡབ་ཀེར་ཞོ་ཉལ་དུ་བཙུགས་པའི་འབད་བརྩོན་བྱས་ནས་གང་ལྟར་གྲུབ་འབྲས་གང་ཙམ་ཐོན་གྱི་ཡོད་པ་དང་དུས་ཚོད་ཐོག་ལས་གནས་ཚུལ་གོ་ཡ་མང་པོ་ཅིག་བྱུང་བ་རེད། འོ་འདི་འདྲའི་རིགས་ཅིག་རེད། རེད། སྐལ་བཟང་ལགས་འདི་སྐབས་གསུངས་འདུག་འདི་སྐབས་སུ་རྒྱ་གར་ནང་ནས་གོ་ད་ཁྱེད་རང་དེ་ནས་སྨན་པ་བྱས་འདི་སྐབས་སུ་ལ་དེ་ལ་ལ་རྒྱ་གར་ནང་ལ་ང་ཚོ་བོད་པ་མང་པོ་ཅིག་ལ་དེ་ནང་བཞིན་རྒྱལ་སྤྱི་ལ་མ་ཁྱབ་སྟེ་ཕྱིན་ཙང་ནི་རྒྱ་གར་ཡིན་ན་གོ་ད་དེ་དུ་ནི་ནང་བཞིན་བོད་པ་དུ་སོ་མང་པོ་ཅིག་ལ

ད་ག་རང་སྒང་ལ་ཡ་ཞིབ་འཇུག་གི་ཚོགས་ཆུང་ཅིག་ཡོད་བསྡད་པ་རེད། ད་ནི་སྨན་བཅོས་ཀྱི་ཚོགས་པ་རེད་དེ་ཚོས་འཆར་འགོད་བྱས་བཞག་ཡོད་རེད། དེའི་དུས་སྐབས་ལ་ད་གཙོ་བོ་ཁོ་ཚོས་ལ་སྨན་གྱི་ཐོག་ནས་རེད་སེམས་ཁམས་ཀྱི་འཕྲོད་བསྟེན་དེ་གལ་ཆེན་པོ་ཞེ་པོ་ཅིག་རེད་འདུག་པ་ང་ཚོ་ད་ང་ཚོ་དེའི་རིགས་ང་ཚོ་དེའི་རིགས་ཀྱི་རེད་ལ། དུས་དེ་ཙམ་པ་ལ་དེ་འདྲའི་གི་ཐོག་ནས་བྱས་ཡོང་དུས་སྐབས་ལ། ད་ཅི་ལྟ་ཡང་གར་སོ་བོར་བས།

གཅིག་ཀྱང་མེད་ཡ་ལ་སྲིད་ཇུས་ལབ་དགོས་ད Zero Covid Policy ལབ་དེ་ན་ཚ་གཅིག་ཀྱང་མེད་པའི་སྲིད་ཇུས་དེ་སེམས་ཀྱི་ཀློང་པ་དེ་ཤི་མི་ཤི་ཧ་ལས་པ་དཀའ་བ་མི་མང་ཚང་མ་འགྲོ་དུས་ཚང་མ་ད་བཙོན་པ་ནང་བཞིན་བཀག་བཞག་ན་ད་གནས་སྐབས་ལའང་ཏན་ཏན་ལམ་སེང་གྲུབ་འབྲས་འགྲོ་ཡི་མཐོང་གི་ཡོད་རེད་དེ་ཡི་དུས་ཕལ་ཆེར་རྣམ་པ་རང་ཉིད་ཀྱིས་དྲན་གྱི་བཞུགས་ཡོད་རེད་ད་ཁོ་ཚོས་རྒྱ་ནག་གི་ནང་ལ་ཕྱི་རྒྱལ་གྱི་ད་ལུང་པ་མང་པོ་ཞིག་ལ་ན་ཚ་དེ་རྐྱེན་ཞེ་པོ་ཐེབས་པའི་སྐབས་སུ་ནི་རྒྱ་ནག་ནང་ན་ཚ་དེ་ཞེ་དྲག་མང་པོ་མེད་ཡ་ཇི་ཡང་ནི། རྒྱ་ནག་གཞུང་གིས་ནི་ང་ཚོ་ན་ཚ་ཚང་མ་བཀག་ཚར་ཡིན་ཅེས་ཨ་ནི་ཕྱི་རྒྱལ་གྱི་ལུང་པ་དཔེར་ན་ཨི་ཊ་ལི་དང་དུ་མ་ལུང་པ་མང་པོ་ཞིག་ལ་རྒྱ་ནག་ནང་གི་རོགས་སྐྱོར་གྱི་མི་གཏོང་ཡ་དང་ན་ཚ་གི་ཁ་རས་དེ་འདྲ་སྤྲད་ཡ་དང་དེ་འདྲ་བྱས་ན།
བྱེད་ཀྱི་འདུག།
རྒྱ་ནག་གཞུང་ལ་ཆབ་སྲིད་སྒང་ནས་དྲིལ་བསྒྲགས་བྱེད་ཡ་གི་དེ་ཤུགས་ཆེན་པོ་ཞིག་བྱས་སོང་བ། ད་ཡིན་ན་ཡང་དཀའ་ངལ་ག་རེ་ཡོད་ན་ད་ཕ་གི་བསོད་ནམས་ལགས་ཕལ་ཆེར་སྨན་པ་ཡིན་ཟེར་བ་དེ་ཡིན་ན་ཧ་གོ་རེད་ང་ཚོའི་བོད་སྨན་གྱི་བོད་སྨན་རང་གི་གཞུང་ལུགས་ནང་ཡོད་རེད་ན་ཚ་ཞིག་གི་ན་ཚ་མི་ཚང་མ་ན་གི་ནད་ཡམས་དེ་འདྲ་ཡིན་ན་ང་ཚོ་ཨིན་སྐད་དུ་ཞུས་ན་ཨི་མུན་ལབ་ཞེས་ན་ཚ་དེའི་ཁ་ཟས་ཤ་བཞག་ནས་ག་ལེ་ག་ལེ་མི་ལ་གོམས་འགྲོ་གི་འདུག་ཨ་དེ་མ་ཐུབ་ན་ཚ་དེ་རྦད་དེ་བཀག་བཞག་ན། མི་དེ་ལ་སྤྱི་ཚོགས་ན་གོམས་གི་མ་རེད་མ་གོམས་དུས་མི་ཚང་མ་ཡང་བསྐྱར་ན་ཨ་ཟུག་ད་དེ་ཁོ་བོ་ཉེན་ཁ་ཆེ་ཡ་ཡོད་རེད། དེ་ཡིན་དུས་ད་ཕྱི་རྒྱལ་ལུང་པ་ཞིག་མི་ཞིག་ན་རེ་མང་པོ་ན་རེ་ན་གི་ན་གི་སྤྱི་ཚོགས་དེ་མི་དེ་འགྲོ་ད་ཡ་རེ་འགྲོ་གི་འགྲོ་གི་འགྲོ་གི་ག་ལེ་ག་ལེ་ཨ་ནི་མང་ཆེ་ཡ་དེ་ལ་ན་ཚ་དེ་ལ་ད་གོམས་ར་ར་གོམས་གི་གོམས་གི་ན་གི་ན་གི་འགྲོ་ཤ་ར། ད་རྒྱ་ནག་གིས་ལོ་གསུམ་ལ་རྦད་དེ་ཨུ་ཚུགས་མཐའ་སྐྱེལ་ཅིག་ནི་ད། གཅིག་ནི་རྒྱ་ནག་གི་ཤི་ཅིན་ཕིང་ཁོ་རྦད་དེ་དབང་ཆ་ཆེ་དྲགས་ཙང་འོག་གི་མི་ཞིག་གི་ད་བསམ་ཚུལ་དེ་ནོར་སོང་ལབ་ན་ལབ་ཐུབ་གི་ཡོད་མ་རེད་དེ་ཡིན་ཙང་རྦད་དེ་ལོ་གསུམ་ལ་ཧ་ལས་པ་བཀག་བ། བཀག་དུས་ཨ་ནི་རྗེས་མ་ད་བཀག་ན་ལོ་གསུམ་གི་ཉིན་ལ་བཀག་བཞག་ན་ད་ཁོ་དཔལ་འབྱོར་རེད་ཚོང་ལས་རེད་མི་གི་འབྲེལ་བ་རེད་ག་རེ་གང་རེད་ན་ཡང་ལག་ཁེལ་གི་ཡོད་མ་རེད་དེ་དུས་རྦད་དེ་སྒོ་ཞིག་ཕྱེས་བཞག་དུས་མི་ཚང་མ་ན་ཤག་གི་ཡོད་ཡོང་ཅེས་ཁར་ཕྱིན་ནས་ལོ་གསུམ་ལ་རྦད་དེ་མི་སུ་གཅིག་དེ་ཨི་མུན་ཆགས་ཐུབ་ཡོད་མ་རེད་ན་ཚ་དེ་ལ་གོམས་ཡོད་མ་རེད། དེ་དུས་ཁོ་རྒྱ་ནག་ལ་ཉེ་ཆར་རང་ཧ་ལས་པ་མི་མང་པོ་ན་དེ་རྒྱུ་མཚན་གཙོ་བོ་དེ་གཙོ་བོ་དེ་གཞུང་ཁོ་རང་སྲིད་བྱུས་ལམ་ཕྱོགས་དེ་ནོར། དང་པོ་ནས་ཨ་ལས་མི་མང་གི་དཀའ་ངལ་སེལ་ཡ་དང་མི་མང་གི་གནས་ཚུལ་དེ་ཁུངས་མེད་ཀྱི་ཆེད་དུ་གཞུང་གི་ཆབ་སྲིད་དེ་མི་མང་ལ་འཛམ་བུ་གླིང་ཁྱབ་བསྒྲགས་བྱེད་ཡ་དང་ང་རང་ཚོ་རྒྱ་ནག་གཞུང་གི་སྲིད་བྱུས་ཡག་པོ་ཡིན་ལབ་དེ་འདྲ་ཁྱབ་བསྒྲགས་བྱེད་ཡ་བྱས་ཏེ་གོ་སྐབས་དེ་བེད་སྤྱོད་བཏང་ཕྱིར་བཏང་རྒྱུ་དེ་ནོར།

ད་ལྟ་རྒྱ་ནག་ཝུ་ཧན་གྱི་ནད་ཡམས་ད་རླབས་ཆེན་པོ་ཞེ་པོ་ཅིག་དེའི་སྒང་ལ་ད་ཁོ་ཚོ་གི་སྲིད་ཇུས་དེ་ཡང་ད་ནད་ཡམས་རྩ་འགོག་ལབ་དགོས་རེད་བ་ད་ཆིན་ལིང་ཟེར་གྱི་འདུག་ཁོ་ཚོ་རྒྱ་ནག་སྐད་ལ་ད་གང་ལྟར་ཀླད་ཀོར་བཟོ་ཡག་གི་སྲིད་ཇུས་གི་ཐབས་ལམ་དེ་དང་པོ་ནས་ཡོད་བསྡད་པ་རེད་བ་ཨ་དེའི་སྒང་ལ་ཝུ་ཧན་ནང་ཁུལ་ལ་དཀའ་ངལ་ཆེན་པོ་འཕྲད་པའི་སྐབས་ལ་ད་དེ་དུས་སྐབས་ལ་ཅིག་གི། རྒྱ་ནག་གི་ཤར་ཕྱོགས་གཞན་དག་ད་ཅིག་གྲོང་ཁྱེར་གཞན་དག་ལ་དེ་གས་མེད་དུས་སྐབས་ལ་ཨ་ནི་མ་གི་ཚང་མས་ཧ་རུབ་ཧ་རུབ་བྱས་ནས་སྨན་མཐུན་རྐྱེན་སྦྱར་ཡ་ཡིན་ནི་རེད། མི་འགྲོ་ཡ་ཡིན་ནི་རེད་ཐ་ན་བོད་ནས་ཡང་མར་འགྲོ་རེད་བ་ང་རང་ཚོ་བོད་ནས་ཡང་མར་རྒྱ་ནག་ལ་ཝུ་ཧན་ལ་འགྲོ་ནས་རོགས་སྐྱོར་བྱེད་ག་འགྲོ་རེད་བ། ཨོ་རེད་དེ་རེད་འདྲེ་འདྲེ་གི་འདུག། ཅིག་གི་ཁོ་རང་གི་མཐུན་རྐྱེན་ཅིག་ལ་བལྟས་ནས་ད་དེ་གཙང་མ་བཟོ་ཐུབ་རེད་བ་ད་ཁོ་རང་ཚོ་དཔེར་ན་ཉིས་སྟོང་ཉི་ཤུ་གི་སྤྱི་ཟླ་བཞི་བའི་ནང་ལ

ད་དེ་རྒྱ་ནག་གི་གཞུང་གི་ད་གོ་སྒྲིག་ཏུ་དེ་ཡིན་ན་ཡང་ད་སྤྱིར་བཏང་ད་རྒྱ་ནག་སྲིད་ཇུས་ཁོ་རང་ད་ག་རང་རེད་ཅིག་སྒང་ནས་གཏན་འབེབས་ཅིག་བྱས་ཚར་ན་ད་འོག་ནས་ཡ་དེ་ལ་ཅིག་འགྲོ་ས་ཡོད་མ་རེད་ད་དེ་ག་རང་ད་ཅིག་བཀུར་དགོས་ཡ་རང་ཆགས་བསྡད་ཡོད་རེད་མ་གཏོགས་དེ་ལ་བསམ་ཚུལ་བཏོན་ས་མེད་རེད་བ།

གཅིག། ཉོ་ཁར་འགྲོ་དུས་སྐབས་ལ་ཡང་སྡེ་ཚན་སྡེ་ཚན་དབྱེ་ནས་འགྲོ་ཡ་དང་གཅིག་གཟུགས་པོ་ཡོད་རོགས་དང་ཁོ་ཚོ་གི་བེད་དེ་མི་བེད་བཅུག་བཞག་པ་དེ་འདྲ་མ་ཡིན་པ་བྱས་དེ་འདྲའི་གི་ཐབས་དེབ་སྤྲོ་སུ་གཏོགས་པོ་མ་བྱས་པ་བྱས་དེ་འདྲའི་གི་ཐབས་ལམ་དེ་ཚོ་ཕལ་ཆེར་རྒྱ་ནག་ལ་འདུག་ས་གཅིག་ལྟ་དུས་མེད་པ་ཚོར་ཞིག་མཐོང་གི་འདུག་བ་ཨ་ནི་མི་ཚང་མ་ཡ་བཅུག་ཨ་ཁོ་རང་ཚོ་གི་དེ་ལ་ཡ་རྟོག་ཞིབ་བྱེད་ཉེ་དུས་ཆོ་ལོ་ནས་དགུ་ལོ་ཀ་བ་དགོན་དེ་ཉེ་དུས་སུ་སྡེ་ཚན་གཅིག་ཡོང་ནས་ཨ་ནི། ཁོ་ཚོས་རོགས་སྐྱོར་བྱེད་ངེས་ཡིན་མེད་དེའི་ནང་ནས་ཡོང་ནས་ལྟ་རྟོག་ཡང་དེ་ནས་བྱས་ནས་ཨ་ན་ཧ་ལམ་ད་ཁང་པའི་ནང་བསྡད་བཅུག་བཞག་ནས་བྱས་དེ་ནས་ཁ་ཤས་ད་སྒོ་བརྒྱབ་ནས་གཟེར་ཀ་བརྒྱབ་ནས་རེད་བ་ཨ་ནི་དོན་མ་བྱས་སོ་རེད་ཟེར་ནས་ད་ད་ལྟ་ཕྱིས་སུ་ད་ད་ད་ད་ང་ཚོ་དེ་རེད་བ་ཤིན་ཅང་ལ

གཉིས་གསུམ་གྱི་ནང་ལ་དེ་འདྲའི་གི་ད་དཀའ་ངལ་འཕྲད་དེ་ཡོད་རེད་བསམ་བློའི་ནང་ལ་གཅིག་སེམས་ཀྱི་དཀའ་ངལ་ཞེ་པོ་ཅིག་ཡོད་རེད་བ་གྲུབ་རིག་གཞུང་འདྲ་བ་དེ་ཡོད་དུས་སྐབས་ལ་དེ་འདྲའི་བྱས་ཡོང་དུས་སྐབས་ལ་དེ་ནི་ནད་དེའི་སྒང་ལ་ན་ཚ་གི་ཁ་སང་སྔ་མ་ང་ཚོ་ཤི་བ་རེད་ད་དེ་ན་ཚའི་དཀའ་ངལ་དེ་ལས་ལྷག་པའི་གི་དཀའ་ངལ་གཞན་དག་ཅིག་རེད་དེ་དཀའ་ངལ་དེ་སོ་སོའི་གི་སོའི་ཤ་ཀྱོར་ད་རྒྱལ་ཁབ་ཀྱི་སྲིད་ཇུས་འཛིན་སྟངས་དེ་ཇི་འདྲའི་སྐབས་སུ་མཐོང་གི་འདུག་དེ་འདྲའི་མཐོང་ཡོད་དུས་སྐབས་ཨ་ནི་དཀའ་ངལ་འདི་འཕྲད་པ་རེད་བསམ་ད་ད་ལྟ་གང་ལ་བྲོས་རེད་ལ་སོ་ནང་བཞིན་རེད་ད་ག་རྡོག་རྡོག་རང་ད་ག་རང་རེད་བསམ་གི་འདུག་ང་རང་གི། ལ་སོ་ལ་སོ་ཐུགས་རྗེ་ཆེ། དགེ་བསུ་གནང་ལ། ཨ་ནི་མུ་མཐུད་ནས་དྲི་བ་ཅིག་སླེབས་ཡོད་དེ་གང་ཡིན་ཟེར་ན།

ད་ཀྱི་འཛམ་བུ་གླིང་གི་ཁུ་རུ་ལོ་རྒྱུས་ཁོ་ར་ན་ད་ཡིན་ན་དེང་སང་གི་དུས་ཚོད་དེ་འཛམ་བུ་གླིང་གི་ལུང་པ་གཅིག་གཅིག་སོ་སོ་མཉམ་དུ་འགྲིམ་འགྲུལ་དང་མཐུན་རྐྱེན་དང་ང་ཚོས་ད་དབྱིན་སྐད་དུ་བཤད་ན Globalization ལབ་ཀྱི་ཡོད་ད་ད་གོ་ལ་གཅིག་གྱུར་ཆགས་སྐོར་ཡིན་དུས་ཚོད་ད་ག་རང་ལ་ན་ཚ་དེ་སླེབས་པ་ཡིན་ཙང་ངོ་མ་ན་ཚ་མང་པོ་ང་ཚོ་སླེབས་མྱོང་ཡོད་རེད་འཛམ་བུ་གླིང་སླེབས་མྱོང་ཡོད་རེད་ད་ནི་ན་ཚ་གཞན་པ་སུ་གཅིག་མ་འདྲ་བ་འཛམ་བུ་གླིང་གི་ལུང་པ་ཆ་ཚང་གི་མི་ཆ་ཚང་དཀའ་ངལ་འཕྲད་དགོས་བ་དེ་ཧ་ལས་བ་ཞིག་ཆེན་པོ་ཞིག་སུ་རེད་དེ་ཡིན་ཙང་དང་པོ་དེ་གའི་ཨ་ལེ་འཛམ་བུ་གླིང་ཆ་ཚང་ལ་ནི་ད་ལྟ་ཉམས་མྱོང་གསར་བ་ཞིག་ཏན་ཏན་རག་ཡོད་བསམ་གྱི་འདུག་དེ་ཡིན་ཙང་ནི་དེང་སང་ཡིན་ན་ཨ་རི་ཀ་གི་དཔེར་ན Bill Gates དེ་དག་ཨ་རི་ཀ་གི་དཔེར་ན་འབྱོར་ལྡན་ཁག་ཅིག་ཕྱུག་བདག་ཁོ་ཚོ་ཡིན་ན་འབྱོར་ལྡན་གྱི་མི་དེ་རེད་བ། ན་ཚ་དེའི་རྗེས་ནི་ག་རེ་ལབ་ན་ཚ་དེ་སླེབས་པའི་རྗེས་ནི་ཨ་ནི་ཁོ་རང་ཚོའི་ལུང་པ་མང་པོ་ཞིག་མཉམ་དུ་མཉམ་དུ་བྱས་ནས་ཨ་ནི་ཉེ་ཆར་རང་ཁོ་ཚོ་དེའི་ཚོགས་པ་གསར་བ་ཞིག་བཙུགས་སོང་ད་མ་འོངས་པ་ན་ཨ་ནི་འཛམ་བུ་གླིང་ཆ་ཚང་ལ་ཁྱབ་པའི་གི་ན་ཚ་དེ་འདྲ་སླེབས་ན

ད་ལྟའི་ཁོ་རང་ཚོའི་ཉམས་མྱོང་ཆེན་པོ་ཞིག་ཏན་ཏན་རག་ཡོད་བསམ་འདུག་ཁ་ཅིག་ནི་ན་ཚ་གཅིག་སླེབས་པ་བྱས་ན། ཁོ་རྒྱ་ནག་འདྲ་གཅིག་ཡིན་ན་ཁོ་རང་ཚོའི་ན་ཚ་དེ་དང་པོ་དེ་ལམ་སང་ན་ཚ་དེ་ཆབ་སྲིད་ཀྱི་ལག་ཆ་ཅིག་ཆབ་སྲིད་ཀྱི་ངོ་བོ་ཅིག་ལ་བསྒྱུར་བ་རེད་དེ་ཡིན་དུས། ན་ཚ་དེ་འདྲ་ཞིག་སླེབས་པ་བྱས་ན་ཨ་ནི་ཁོ་རང་ཚོའི་འཛམ་བུ་གླིང་གཞན་པ་དང་འཛམ་བུ་གླིང་ཚང་མ་མཉམ་འབྲེལ་བྱས་ནས་བྱས་ན་མ་གཏོགས། རྒྱ་ནག་ཁོ་རང་ཚོའི་དཔལ་འབྱོར་དང་དེ་ཚོའི་སྒོ་ནས་སྟོབས་ཤུགས་ག་ཚོད་ཅིག་ཡོད་ན་ཡང་ལུང་པ་གཅིག་གི་ངོས་ནས་ན་ཚ་དེ་བཀག་ཐུབ་པ་མིན་ཡང། ལུང་པ་གཅིག་ཁོ་ནས་ན་ཚ་དེ་བཅོས་མ་ཐུབ་པ་དེ་ཏན་ཏན་དེ་གསལ་པོ་ཆགས་ཡོད་རེད་བསམ་གི་འདུག་ད་ཡིན་ནའང་གལ་ཆེ་ཤོས་དེ། གལ་ཆེ་ཤོས་དེ་ན་ཚ་དེ་དང་བརྒྱུད་ནས། ན་ཚ་དེ་ཡོང་བའི་སྐབས་ཐོག་དེ་ལ་ཨ་ནི་ཨ་རི་ཀ་ཅེས་ན་ད་ལྟ་སྤྱིར་བཏང་འཛམ་བུ་གླིང་དམིགས་བསལ་གི་ནུབ་ཕྱོགས་ཀྱི་ལུང་པ་ཆ་ཚང་གི་དང་དམངས་གཙོའི་ལུང་པ་མང་ཆེ་བ་གི་སྣེ་ཁྲིད་མིའི་ལུང་པ་ཨ་རི་འདྲ་བོ་ཆགས་བསྡད་ཡོད་རེད་དེ་ཡིན་ཙང་སྐབས་ཐོག་དེ་ལ་ཨ་རི་ཀའི་སྲིད་འཛིན་དེ། ཨ་ནི Trump ཆགས་བསྡད་ཡོད་རེད་དེ་ཡིན་ཙང་ཨ་ནི། སྤྱིར་བཏང་གི་ཨ་རི་དང་ཨ་ནི་རྒྱ་ནག་དང་ཨ་རི་གཉིས་ཀའི་བར་ཨ་ནི་གནད་དོན་མང་པོ་སྒང་ནས་རྙོག་དྲ་ཡོད་པ་གང་ཞིག་ལ། ནད་གསར་དེ་ཡང་རྐྱེན་བྱས་ནས་ཨ་ནི་དམིགས་བསལ་གི་རྒྱ་ནག་རེད་རྒྱ་ནག་དང་དམིགས་བསལ་ནུབ་ཕྱོགས་ཀྱི་རྒྱལ་ཁབ་མང་པོ་ཞིག་གི་བར་ཨ་ནི། ཁོ་འབྲེལ་ལམ་སྡུག་རུ་འགྲོ་བ་དང་ཨ་ནི་རྒྱ་ནག་དེ་ཁེར་རྐྱང་ལྷག་འགྲོ་བ་དེ་ལ་ཏན་ཏན་ཤུགས་རྐྱེན་ཆེན་པོ་ཞུ་གི་རེད་དེ་བར་བསམ་གི་འདུག་གར་གྱི་ལམ་ན། སྔོན་མ་ཡིན་ན་ཨ་ནི་ནད་གསར་དེ་མ་སླེབས་སྔོན་ཡིན་ན་ཨ་ནི Trump གིས་བྱས་ན་རྒྱ་ནག་གཞུང་ལ་ཕྱི་ཚོང་དང་དཔལ་འབྱོར་དང་དམག་དོན་མང་པོའི་སྒང་ནས་ཨ་ནི་མང་པོ་ཉེས་པ་གཏང་དགོས་ལབ་གི་ཡོད་རེད་སྐད་ཆ་བཤད་གི་ཡོད་རེད་ཡིན་ན་ཡང་མང་ཆེ་བ་ཡུ་རོབ་ཀྱི་རྒྱལ་ཁབ་མང་པོ་ཞིག་གིས་ཉན་གི་ཡོད་མ་རེད་ཡིན་ན་ཡང་ནད་གསར་དེ་དང་འབྲེལ་བ་དེ་འདྲ་ཅི་ཡིན་ཨ་ནི་རྒྱ་ནག་གི་ནད་གསར་དེ་དང་འབྲེལ་བའི་སྒང་ནས་ནི་འཛམ་བུ་གླིང་མི་མང་ཚང་མ་ལ་རྫུན་མ་བཤད་པ་རེད་ཨ་ནི་མགོ་སྐོར་བཏང་བ་རེད་ད་ལྟ་ཡ་ཧོ་མ་སྐྱིད་དང་ཨ་ནི་ཡུ་རོབ་ཀྱི་གཞུང་འབྲེལ་ཡུ་རོབ་མཉམ་འབྲེལ་ཆ་ཚང་ངོས་ནས་ཡང་རྒྱ་ནག་གི

མིག་གི་དཔལ་འབྱོར་གྱི་གནས་སྟངས་ཐོག་ལ་ཤུགས་རྐྱེན་ག་རེ་སླེབས་འདུག་ལྷག་པར་དུ་ཁྱེད་རང་ཡོད་ས་གི་རྒྱ་གར་གི་ས་གནས་དུ་བ་ལ་ད་བོད་པ་མང་པོ་ཅིག་ཡོད་རེད་ཁོ་རང་ཚོ་གི་འཚོ་བ་ལ་འགྱུར་ལྡོག་ག་རེ་ག་རེ་ཕྱིན་འདུག་དེ་ཚོ་ཐོག་ནས་ཤུགས་རྐྱེན་ག་རེ་སླེབས་འདུག་ང་ཚོར་ངོ་སྤྲོད་གནང་རོགས་བྱས་ད། ལགས་སོ། ད་དེ་ཐོག་ལ། སྤྱིར་བཏང། རྒྱ་ནག་དཔལ་འབྱོར་ཐོག་ཏུ་ཡིན་ན་ད་ངོ་ཚའི་སྡུག་པོ་རབ་ཆགས་བསྡད་ཡོད་རེད་བ་ལ་གང་ཡིན་ཟེར་ན་ད་ཅིག་བཟོ་གྲྭ་ཆེ་ཁག་མང་པོ་ཅིག་ད་སྒོ་རྒྱག་དགོས་ཡ་གནས་ཚུལ་ཆགས་ཡོང་དུས་སྐབས་ལ་ད་ད་ལྟ་ཡང་ད་རྒྱ་མཚོ་རྗེས་ལ་ད་འདྲི་ཚུལ་མང་པོ་ཅིག་བསྐུར་གི་ཡོད་ད་ད་ཡང་ད་ཅིག་རྒྱ་ནག་གི་ག་རེ་ཟེར་དགོས་རེད་ད་དེ་དེ་ཚོ་གི་ནད་ཡམས་ཀྱི་སྲིད་ཇུས་ལ་འགྱུར་བ་ཆེན་པོ་ཅིག་བཏང་པ་ཡིན་ནའི་ཡང་ལས་ཀ་མ་ར་ད་དཀའ་ངལ་མང་པོ་ཅིག་འཕྲད་བསྡད་ཀྱི་ཡོད་རེད་བ་དེ་དེ་རྒྱ་ནག་ཁོ་རང་ཚོའི་ནང་ཁུལ་ལ་ན་ཚ་ད་ག་རང་གི་དཀའ་ངལ། དེ་ཡང་ད་ད་ལྟ་གོང་ལ་ཞུས་པ་ནང་བཞིན་རྒྱལ་ཁབ་ཀྱི་སྲིད་ཇུས་འཛིན་སྟངས་ཅིག་མ་འགྲིག་པ་དང་དེ་ཚོ་ཚང་མ་གི་རྐྱེན་གྱིས་ད་བྱུང་འདས་ཆོག་ཆགས་བསྡད་ཀྱི་ཡོད་རེད་ཨང་ད་ག་ནང་བཞིན་གྱི་འཛམ་བུ་གླིང་ནས་ད་ཕྱི་ལོགས་ཀྱི་རྒྱལ་ཁབ་ཀྱི་ཐོག་ནས་བལྟས་པ་ཡིན་ན་ཡང་ད་ཅིག་ད་ད་རྒྱ་ནག་ལ་ལྟ་སྟངས་འཛིན་སྟངས་རྦད་དེ་འགྱུར་བ་རབ་ཅིག་ཤུགས་ཆེན་པོ་ཅིག་ཐེབས་རེད་ལོ་དེ་གའི་ནང་ག་རེ་ཡིན་ཟེར་ན་ད་ཁོ་ཚོ་གི་ཅིག་གི་ག་རེ་ཡིན་ན་ཡང་ད་ད། ད་དང་པོ་ཨ་ལེ། ཅིག་གིས་ཐོག་མར་ན་ཚ་དེ་བྱུང་ཚུལ་ཁོ་རང་རྒྱ་ནག་ནས་ཡིན་དུས་སྐབས་ལ། ད་དེ་དུས་ཁ་ནས་ཁོ་རང་གསང་བ་ཅིག་བྱས་ཡོང་དུས་སྐབས་ལ། ད་དེ་གི། ཅིག་ད་དེ་ནི་དེ་ནང་བཞིན་གྱི་རྒྱ་ནག་གི་བྱེད་སྟངས་གི་ད་ནད་ཡམས་གཅིག་པུ་ཙམ་མ་རེད་ད་ད་ག་རེ་ཡིན་ནའི་ཡང། ཅིག་ཕྱི་ལོགས་ནས་དཔེ་བཟང་པོ་ཡོད་ཡོད་ཅིག་བསྟན་ཡས་ཁོ་ན་རང་བྱེད་སྡོད་མ་གཏོགས་ད་ནང་ལ་མི་མང་ལ་བསམ་བློ་བཏང་ཡས་དང་དེ་འདྲས་ཀྱི་ཐོག་ནས་ད་ཨ་ནི་ཁྱིམ་མཚེས་རྒྱལ་ཁབ་ཅིག་དང་ཅིག་ལ་བསམ་བློ་བཏང་ཡས་དང་དེ་འདྲས་ཀྱི་དེ་གོམས་གཤིས་དེ་མེད་དུས། གོམས་གཤིས་ཟིན་ནས་ད་ཁར་བསམ་བློ་དེ་ཆེ་ར་མེད་པ་རབ་ཅིག་རེད་བ། དེ་འདྲ་ཡིན་དུས་སྐབས་ལ་ཨཱ་ཕར་ཚུར་གྱི་ལྟ་སྟངས་ལྷག་པར་དུ་ནད་ཡམས་འདིའི་གི་འོག་ལ་འཛམ་བུ་གླིང་ཕྱི་ལོགས་ཀྱི་རྒྱལ་ཁབ་ཕལ་ཆེར་རང་ད་སྤྱིར་བཏང་གི་མཐུན་ལམ་དང་ག་རེ་ཐོག་ནས་ད་ཅིག་དཀའ་ངལ་ཅིག་གི་འོག་ལ་རྡོག་རྩ་གཅིག་སྒྲིལ་རབ་ཅིག་ཡོང་དེ་ཅིག་གི་གནས་ཚུལ་ཅིག་ཡོང་གི་ཡོད་རེད་བ་ད་ཁོ་དཔལ་འབྱོར་ཉམས་རྒུད་ཆེན་པོ་ཡིན་ནའི་རྒྱལ་ཁབ་བར་རུ་གི་མཐུན་ལམ་བཟོ་ཡ་རེད་ག་རེ་ཐོག་ནས་ཅིག་བསམ་བློ་ཅིག་བཏང་དགོས་ཡིན་ན་ཡང་རྒྱ་ནག་གཅིག་པུ་ལོགས་སུ་བསྡད་རེད་བའི་རྣམ་པ་རང་མཐོང་དེ་ཅིག་དེ་འདྲའི་ཅིག་གི་ཐོག་ནས་ད་ཅིག།

དཀའ་ངལ་འཕྲད་པ་ཡིན་ནའི་ཞེ་པོ་ཅིག་དོ་བོ་བྲོ་ཨེས་ཀའི་མེ་དྲེག་པ་རོ་ཅོ་རེ་ཤ་མེ་ཡི་མེ་དྲེག་པ་ལ་ཞེ་པོ་ཅིག་དེ་འདྲ་ཅིག་ཚོར་བ་དང་གཅིག། རྗེས་དྲན་གཅིག་གོ་ཡའི་རབ་གཅིག་གནས་ཀྱི་རབ་གཅིག་ཏུ་བཀལ། ང་རང་གི་དེ་འདྲའི་རབ་གཅིག་བསམ་མེད་ནང་ལ་བཀལ། ཚོར་མ་སོང། ཧུ་ཧུ། ལགས་སོ་ལགས་སོ། ལགས་སོ་ཐུགས་རྗེ་ཆེ། ད་ད་ད་ད་བོད་ནང་གི་གནས་སྟངས་ལ་བལྟས་པ་ཡིན་ན།

སྐབས་ཀྱི་སྐབས་སུ་ད་གཙང་སེལ་གྱི་སྲིད་ཇུས་རྒྱ་ནག་གི་གཙང་སེལ་གྱི་སྲིད་ཇུས་དེ་ཕར་འགྲོ་བཞིན་པའི་སྐབས་སུ་ལ་ཡ། ཕྱི་ཡི་མི་མང་མང་པོ་ལ་ཡ་ཟ་རྒྱུ་འཐུང་རྒྱུ་མ་རག་ཟུར་བཀག་བྱེད་དགོས་ཁེལ་གི་འདུག་ཟེར་དུས་ཨ་ནི། ད་ཁོང་ཚོ་ཟུར་བཀག་མི་བྱེད་རང་བྱེད་ཆགས་ཡ་ད། དེ་འདྲ་གི་གནས་སྟངས་མང་པོ་ཅིག་ཀ་ང་དེ། རང་བཞིན་སླད་འདེབས་ཀྱི་གནས་སྟངས་དེ་ཆགས་ཡོད་རེད། དེ་ནས་རྗེས་སུ་ཨ་ནི་ད་གཙང་སེལ་གྱི་སྲིད་ཇུས་དེ་ཕར་ལྷོད་དུ་བཏང་བྱས་ཐོ་ཅག་ཀོ་ཅག་ལ་གྲ་སྒྲིག་གང་ཡང་མི་འདུག་སྲི་ད་མང་པོ་ཅིག་རྒྱ་ཁྱི་དང་ད་ད་ཚིག་གནད་འགག་ཅིག་དེ་གྲ་སྒྲིག་གང་ཡང་མེད་པའི་ཐོག་ནས། ཐོ་ཅག་ཀོ་ཅག་ལྷོད་པོ་གི་སྲིད་ཇུས་དེ་སྤེལ་འདུག་ཨ་ནི། ད་མི་ཚང་མ་ག་རེ་བྱེད་དགོས་མ་ཤེས་ཡ། ད་གང་ལྟར་དེ་འདྲ་གི་གནས་སྟངས་ཅིག་ཆགས་འདུག་ཨ་ནི། ད་ནད་ཡམས་དེ་ཉི་མ་གཅིག་ནང་ནས་མི་ཚང་ཆ་ཚང་ལ་ན་འདུག་ཁྱིམ་ཚང་ཆ་ཚང་ལ་ན་འདུག་སློབ་ཕྲུག་ཆ་ཚང་ལ་ན་འདུག་ལས་སྒྲུབ་ཆ་ཚང་ལ་ན་འདུག་ཟེར་ཡ་དེ་འདྲ་གི་དཀའ་ངལ་ཅིག་བྱུང་རྗེས་གནས་སྟངས་ཅིག་བྱུང་འདུག་ར་མི་མང་པོ་ཅིག་ལ་ཚོང་ཁང་གི་ཐོག་ནས་ཕར་ཚུར་ཚོང་གི་ཐོག་ནས་དཀའ་ངལ་འདུག་ཟེར་ཡ་གི་གནས་ཚུལ་དེ་འདྲ་ཅིག་སླེབས་སོང་ཨ།

གལ་ཆེ་ཤོས་ད་སོ་སོ་གི་གི་སྡོད་སའི་ཁོར་ཡུག་དང་དེ་ཚོ་སྦགས་བཙོག་མ་བཟོ་ཡས་དང་ཨ་ནི་ད་གང་ལྟར་སྤྱོད་པ་དེ་ཚོ་ཚུལ་མཐུན་སྲུང་སྟེ་འཚེ་བ་མེད་པ་ཅིག་བྱེད་དགོས་ཡས་དེ་ད་གནད་འགག་ཤོས་ཅིག་ཅིག་རིང་ཐ་ནས་དེ་རེད་ཨ་ནི་ངས་ད་ཅིག་ཐག་ཉེ་ས་ནས་བཤད་པ་ཡིན་ན་ན་ཚ་དེ་རིགས་སླེབས་དུས་སྐབས་ལ་ཨ་ནི་ཅིག་མི་མང་གི་ཅིག་སྨན་བཅོས་ཀྱི་མཐུན་རྐྱེན་གཅིག་པུ་གཙོ་བོ་མ་ཡིན་པ་གཙོ་བོ་དེ་བསམ་བློའི་གི་དོན་དེ་ད་སེམས་སེམས་ཀྱི་ད་སྦྱོང་བརྡར་ཅིག་དགོས་ཀྱི་རེད་པ་ང་ཚོ་ཨ་ནི་དེ་ད།

ཨོ་ལགས་སོ་ད་ལྟའི་ང་ཚོའི་དེ་རིང་ན་ཚ་དེ་དང་རྒྱ་ནག་གི་དང་ཏོག་དབྱིབས་དང་འབྲེལ་ཡོད་གང་ནི་སྒྲོག་ལང། ད་ལོ་གསུམ་གི་རང་རྒྱ་ནག་གི་ནང་ན་ཚ་སླེབས་ཡ་གི་ད་གལ་ཆེ་ཤོས་ཀྱི་ང་ཚོའི་ད་ལྟ་གོང་དུ་ད་དུས་ཚོད་གང་གི་ད་སྐད་ཆ་མ་བྱུང་བ་དེ་ཉེ་ཆར་ན་ཚ་དེ་རྫོགས་འགྲོ་ཡོད་དུས་ད་ལོ་ན་ནིང་ལོ་གི་ཟླ་བ་བཅུ་གཉིས་ནང་ལ་ཀོ་ཝིཌ་ན་ཚ་དང་འབྲེལ་ཡོད་ཀྱི་རྒྱ་ནག་མི་དམངས་དང་སློབ་ཕྲུག་དང་མི་སེར་དཀྱུས་མ་དང་ད་སློབ་སྦྱོང་ཡོད་མཁན་དང་མེད་མཁན་དམངས་ཚང་མ་ས་ཆ་ཚང་མ་ནས་ལངས་ནས་རྒྱ་ནག་མི་དམངས་ཁོ་རང་ཚོས་རྒྱ་ནག་གཞུང་ལ་ངོ་རྒོལ་ཤུགས་ཆེན་པོ་ཞིག་བྱས་རེད་ད་ལྟ་དངོས་གནས་དྲང་གནས་གནད་འགག་ཆེ་བ་ཞིག་ཆགས་བསྡད་ཡོད་རེད་བསམ་གྱི་འདུག་དམིགས་བསལ་གྱི་སློབ་སྦྱོང་བྱེད་མཁན་དེ་ཚོའི་ནང་ད་ཨ་ནི་སྐད་འབོད་རྒྱག་མཁན་མང་ཆེ་བ་རྒྱ་ནག་གི་སློབ་གྲྭ་ཆེན་མོ་ཆེ་ཁག་ཁོ་ནའི་པེ་ཅིང་གི་པེ་ཏཱ་དང་ཨ་ནི་ཆིང་ཧྭ་དང་སློབ་གྲྭ་ཆེན་མོ།

ལོ་གསུམ་ལ་དཀའ་ལས་བརྒྱབ། འགྲོ་སོང་དང་དཔལ་འབྱོར་གྱི་གྱོང་གུན་ཆེན་པོ་རག་ན་ཨུ་ཚུགས་བྱས་ནས་རྒྱ་ནག་གི་ཞི་ཅིན་ཕེང་གིས་ཁོ་རང་གི་སྲིད་ཇུས་དེ་འཛིན་བསྡད་དེ། རྒྱ་ནག་གི་སློབ་ཕྲུག་དང་རྒྱ་ནག་གི་མི་སེར་གྱིས་སྐད་འབོད་ཅིག་བརྒྱབ་དུས། བདུན་ཕྲག་གཅིག་གི་མ་སོང་བར་རྒྱ་ནག་གི་སྲིད་ཇུས་དེ་གཞུང་འབྲེལ་ངོས་ནས་འགྱུར་བ་གཏོང་དགོས་ཁེལ་རེད་དེ་ཡིན་དུས། ད་ལྟའི་དངོས་གནས་དྲང་གནས་ང་ཚོ་འཛམ་བུ་གླིང་གི་སྒང་ནས་སུ་ཡིན་ན་བོད་རིགས་ཡིན་ན་བོད་རིགས་མ་ཡིན་པ་ཡིན་ན་རྒྱ་ནག་གི་ཆབ་སྲིད་དང་རྒྱ་ནག་གི་སྲིད་བྱུས་གང་ལ་བརྟེན་ནས་ཞེས་འདི་གནད་དོན་ཆེན་པོ་ཞིག་རེད་བསམ་གྱི་འདུག་ལགས་ད་ལྟའི་གལ་ཆེན་པོ་ཞིག་རེད་བཞག། ལ་སོ་ལ་སོ་བཀའ་དྲིན་ཆེ། དེ་རིང་ཐོག་མ་ལ་ཁྱེད་རང་གི་ད་ལྟ་དེ་ནིད་ས་བ་ཀྱི་ཁ་ས་གནང་ཡག་ཐུགས་རྗེ་ཆེ་ཟེར་ཞུ་ཡ་ཡིན་དེ་དང་མཉམ་དུ་ད་བེའི་ནང་ལ་ཡང་ཤུགས་རྐྱེན་ཆེ་ཤོས་ཅིག་ང་ཚོ་རླུང་འཕྲིན་ཁང་གི་བརྒྱུད་ནས་ནི་ཤེས་རྟོགས་བྱུང་ཡག་ག་རེ་རེད་ཟེར་ན་མི་རྒན་པ་མང་པོ་ཅིག་གྲོངས་འདུག་ཟེར་ཏོག་དབྱིབས་ནད་ཡམས་ཀྱི་ད་ནད་གཞི་དེ་གི་རྐྱེན་གྱིས་མིན་ཞིང་ཁོ་རང་ཚོ་སྔན་མ་ནས་ནད་གཞི་དེ་རྙིང་པ་ཡོད་ས་རེད་དེ་དང་མཉམ་དུ་ཨ་ནི་ཏོག་དབྱིབས་ནད་ཡམས་ཀྱི་ནད་འབུ་དེ་ཕོག་འདུག